ད་སོ་སོ་ཞིབ་དཔྱད་རེད་མཚོ་ཊཱིཀ་ཡང་མི་འགལ་བ་མཆིམས་མཛོད་ཡང་མི་འགལ་བ་གསེར་ཕྲེང་ཡང་མི་འགལ་བྱེད་ཡ་ཡོད་དེ་ཡོད་ས་རེད་ག་ས་འདུག་བ་ད་ག་ས་ན་མཚོ་ཊཱིཀ་དཀའ་ཡང་གཙོ་བོ་ག་རེ་ས་ན། དོན་གཉེར་བསྟན་བཅོས་ལྟ་འདོད་རེད་བ་འོ་ལགས་སོ་དགོས་འབྲེལ་ངག་ལ་བརྟེན་བསྟན་བཅོས་ལ་དགོས་སོགས་ཆོས་བཞི་ཡོད་པར་རྟོགས་པ་དེ་དགོས་འབྲེལ་ངག་བཀོད་པའི་དགོས་པ་རེད་མ་གཏོགས་དགོས་འབྲེལ་ངག་བཀོད་དགོས་པ་དེ་མ་རེད་དགོས་འབྲེལ་ངག་བཀོད་པའི་དགོས་པ་དེ་ཁོ་བཞག་ན། ད་དགོས་འབྲེལ་ངག་བཀོད་དགོས་པ་ནི་ཁོ་མི་ཁྱབ་སར་ཆགས་དགོས་བ་འོ་དེ་དཀའ་གཙོ་བོ་དེ་དགོན་དཀའ་དགོས་ས་རེད་བྱིངས་ཀྱི་བརྗོད་བྱ་རྟོགས་པ་དེ་དགོས་འབྲེལ་ངག་བཀོད་པའི་དགོས་པ་རེད།

གཙོ་བོ་བརྟགས་འགོག་དང་བརྟགས་མིན་གཉིས་ལ་ཐོབ་པའི་ཐོབ་གཞི་དེ་ལ་ག་རེ་མུ་བཞི་ཡོད་པ། ཡ་ད་དང་པོ་མུ་བཞི་དེ་ཁྱེད་རང་ཚོ་བཞག་དང་ང་ཚོ་སྡོམ་དེ་ཡོད་ན་ཡག་པོ་རེད། ཡ་མུ་བཞི། བརྟགས་འགོག་ཐོབ་པའི་གཞི་ཡིན་ལ་བརྟགས་མིན་ཐོབ་པའི་གཞི་མ་ཡིན་པ་ཤོག། བརྟགས་འགོག་ཐོབ་པའི་གཞི་ཡིན་ལ་བརྟགས་མིན་གྱི་ཐོབ་པ་མ་ཡིན་པ་བརྟགས་འགོག་ཐོབ་པའི་གཞི་ཐོབ་པའི་གཞི་ཡིན་ལ་བརྟགས་མིན་ཐོབ་པའི་གཞི་མ་ཡིན་པ། ཟག་བཅས་ད་ལྟ་བ་དང་ཟག་བཅས་ག་ས་ན་འདས་པའི་ཆོས་ཤིང། འོ་དེ་སོ་སོར་བརྟགས་མིན། བརྟགས་འགོག་ཐོབ་པའི་གཞི་རེད་བརྟགས་མིན་ཐོབ་པའི་གཞི་མ་བརྟགས་འགོག་ཐོབ་པའི་གཞི་ཡིན་ཏེ་ཁོ་ཟག་བཅས་ཡིན་པའི་ཕྱིར་ཟེར། བརྟགས་མིན་ཐོབ་པའི་གཞི་མ་ཡིན་ཏེ་མ་འོངས་མི་སྐྱེ་བའི་ཆོས་ཅན་གྱི་ཆོས་དེ་མ་ཡིན་པའི་ཕྱིར་ཟེར། ད་བརྟགས་མིན་ཐོབ་པའི་གཞི་ཡིན་ལ་བརྟགས་འགོག་ཐོབ་པའི་གཞི་མ་ཡིན་པ་དེ་ཟག་མེད་མ་འོངས་མི་སྐྱེ་བའི་ཆོས་ཅན་ལྟ་བུ། ཡ་མི་སྐྱེ་བའི་ཟག་མེད་ལྟ་བུ་ཨེ་ན། སོ་སོར་བརྟགས་མིན་འགོག་པ་ཐོབ་པའི་གཞི་རེད་ཁོ་མ་འོངས་མི་སྐྱེ་བའི་ཆོས་ཅན་ཡིན་ཟེར་བརྟགས་འགོག་ཐོབ་པའི་གཞི་མ་རེད་མ་ཡིན་ཏེ་ཁོ་ཟག་མེད་ཡིན་པའི་ཕྱིར་ཟེར། ད་གཉིས་ཀ་ཐོབ་པའི་གཞི་དེ་ལ།

བརྟགས་མིན་ཐོབ་པའི་ཐོབ་གཞི་མ་ཡིན་པ་བརྟགས་མིན་ཐོབ་པའི་ཐོབ་གཞི་ཡིན་ལ་བརྟགས་འགོག་ཐོབ་པའི་གཞི་མ་ཡིན་པ་དེ་ཕྱིན་སོང། གཅིག་ཡིན་ལ་གཅིག་མ་ཡིན་པ་དེ་བྱས་ཙང་མུ་གཉིས་ཕྱིན་ཚར་སོང་ད་གཉིས་ཀ་ཡིན་པ་དེ་ལ་རེད། བརྟགས་འགོག་དང་བརྟགས་མིན་གཉིས་ཀའི་ཐོབ་གཞི་དེ་ལ་ག་ཚད་ཡོད་རེད་ཟེར་ན་གསུམ་ཡོད་རེད་གཉིས་ཀ་ཡིན་པ་རྣམ་གསུམ་དེ་དེ་རྣམ་གསུམ་དེ་ཟེར་ག་རེ་ལབ་པ་རེད། བརྟགས་འགོག་སྔོན་ལ་ཐོབ། བརྟགས་མིན་ཕྱིས་སུ་ཐོབ་པ་གཅིག་བྱས། ཡ། བརྟགས་མིན་སྔོན་ལ་ཐོབ། བརྟགས་འགོག་ཕྱིས་སུ་ཐོབ་པ་གཅིག་བྱས། གཉིས་ཀ་དུས་མཉམ་དུ་ཐོབ་གསུམ་འདུག་ག་གང་དང་གཉིས་གསུམ་ཀ་ག་རེ་ཆགས་ཀྱི་རེད་ཟེར་ན། བརྟགས་འགོག་དང་བརྟགས་མིན་གཉིས་ཀའི་ཐོབ་གཞི་དེ་རེད་བ་གོ་སྲིད། གཉི་ག་ཡིན་པ་རྣམ་གསུམ་དེ་གཉི་ག་ཡིན་པ་ག་རེ་ས། གཉི་ག་ཡིན་པ་ཟེར་བརྟགས་འགོག་དང་བརྟགས་མིན་གཉི་གའི་ཐོབ་གཞི་ཡིན་པ་གཅིག་པོ་རེད། ཡིན་ནའི་ཁོ་གཉིས་གཅིག་ག་རེ་ས་གསུམ་རྣམ་པ་གསུམ་དེ་ག་རེ་ས་ན། བརྟགས་མིན་སྔོན་ལ་ཐོབ་ལ་བརྟགས་འགོག་ཕྱིས་སུ་ཐོབ་པ། བརྟགས་འགོག་སྔོན་ལ་ཐོབ་ལ་བརྟགས་མིན་ཕྱིས་སུ་ཐོབ་པ་གཉི་ག་དུས་མཉམ་དུ་ཐོབ་པ་དེ་གསུམ་འདུག་བ། དེ་གསུམ་དེ་ག་རེ་ས་ན། བརྟགས་འགོག་དང་བརྟགས་མིན་གཉི་ག་ཐོབ་གཞི་གཉི་ག་ཡིན་མཁན་དེ་ཡིན་པ་རེད། གཉི་ག་ཡིན་པ་དེ་ལ་རྣམ་པ་གསུམ་དེ་ག་རེ་ས་ན་འོ་དེ་རེད་ད། ཡ་རྣམ་པ་གསུམ་དེ་རྩི་ད།

ཨ། ཞལ་དུ་དབྱེ་བའི་དགྲ་བཅོམ་གྱིས་མ་མཐོང་འགག་འགྱུར་ཟེར་དེ་ག་རེད་ད་འདུག་དེ་གཟུང་འཛིན་མིག་ལག་འདུག་བ་འདི་རེད་ད་འདི་འདི་ཟེར་གྱི་འདུག་བ། དཔེར་ན་དགྲ་བཅོམ་པ་ཁོ་རང་གཅིག་གིས་ཁོ་ལ་མིག་གི་དབང་པོ་ཡོད་པ་ཅིག་རྣ་བའི་དབང་པོ་ཅིག་འདུག་ད་དགྲ་བཅོམ་པ་ཁོ་རང་སྒྲ་ལྟ་བུ་ཅིག་ལྷག་པར་ཅིག་ཏུ་སེམས་གཡེང་སོང་ན། སྒྲ། སྒྲ་ལྟ་བུ་ཅིག་ལྷག་པར་དུ་སེམས་གཡེང་སོང་བ་ན། ཁོ་དགྲ་བཅོམ་པའི་རྒྱུད་ཀྱི་མིག་གི་དབང་པོ་དེ་གཟུགས་འཛིན་རོགས་བྱེད་པ་གང་ཞིག་ལ་རྐྱེན་མ་ཚང་འོང་ག་རེ་བྱས་རེད་དེ་ནི་མིག་ཤེས་དེ་མིག་གི་དབང་པོ་དེ་སྐྱེས་མ་ཐུབ་བ་སུས་ཤེས་རེད།

འོ་ལགས་སོ། རྒྱུ་དངོས། འདི་གང་གི་འདི་ཐོབ་པོ་སུ་རེད་ཅིག་ཅར་ཐོབ་ཅི་འདྲ་ཞོ་འདྲེ་ཐོག་མར་ཐོབ་པའི་ཐོག་མར་ཐོབ་པའི་མིག་བལྟ་ཟིན་ནི་མ་རེད་ཐོག་མར་ཐོབ་ཡིད་དང་སུ་ཚུ་རྒྱུག་རེ་ལ་ཡིན་པ་ཐོག་མར་ཐོབ་པའི་མིག་དེ་ཅིག་ཅར་ཐོབ་བཞག་ན་ག་རེ་ཟེར་ན་དེ་བརྟགས་འགོག་སྔོན་ལ་ཐོབ་བརྟགས་མིན་ཕྱིས་ཐོབ་མུ་བཞི་པ་འགལ་གི་རེད་པ་ད་ག་རེད། ཐོག་ཐོ་བ་ཡི་ཉོན་མོངས་རྣམས་ཆེན་པོའི་གཉེན་པོ་སྐྱེས་པ་ནི་ཉོན་མོངས་ཆེན་པོ་མ་འོངས་པའི་འགོག་གཉིས་ཅིག་ཅར་ཐོབ་སོང་ཅེས་དེ་ལྟ་དོ་དེ་ན་ཐོབ་པའི་ཐོབ་པ་ཐོབ་པ་དེའི་ཚེ་ན་འོ་ལགས་སོ་སྒོམ་སྤང་ཉོན་མོངས་ཆེན་པོའི་ཆེན་པོ་དེ་ལ་སོ་སོར་བརྟགས་འགོག་དང་བརྟགས་མིན་གྱི་འགོག་པ་གཉིས་དུས་མཉམ་དུ་ཐོབ་པ་རེད། ད་འདྲི་སེ། སྤྱིར་ན་དང་པོ་ག་རེ་ཟེར་ན། བརྟགས་འགོག་དང་བརྟགས་མིན་གཉིས་ཀྱི་ཐོབ་བྱེད་ལ་མུ་བཞི་རྩི། དེ་ནས་གཉིས་ཀ་ཡིན་པ་རྣམ་གསུམ་སྟེ་ཞེས་གཉིས་ཀ་དེ་ལ་ག་རེ་རེད། བརྟགས་འགོག་དང་བརྟགས་མིན་གཉིས་ཀྱི་ཐོབ་བྱེད་དེ་ལ་རྣམ་པ་གསུམ་འདུག་ག་དེ་རྣམ་པ་གསུམ་ཟེར་ཏེ། བརྟགས་འགོག། བརྟགས་མིན་སྔོན་ལ་ཐོབ་ནས་བརྟགས་འགོག་ཕྱིས་སུ་ཐོབ་མཁན། རེད་བ། བརྟགས་འགོག་སྔོན་ལ་ཐོབ་ནས་བརྟགས་མིན་ཕྱིས་སུ་ཐོབ་མཁན། གཉིས་ཀ་དུས་མཉམ་དུ་ཐོབ་མཁན་འོ་དེ་གསུམ་དེ་སྐད་ཆ་དེ་རེད་བ། ད་འདི་མུ་བཞི་གཉིས་ཀ་ཡིན་པ་གཙོ་བོ་འདི་གང་དོགས་འཇུག་བྱེད་ཀྱི་འདུག། འོ་དུ་ཟེར། ད་འདྲི་ཟེར།

ཐོབ་པ་ཡིན་པར་ཐལ། འོ་ན་སྦྱོར་ལམ་བཟོད་པ་ཐོབ་པ་དེའི་ཚེ་ན་དེ་འདྲའི་གང་ཟག་དེ་དེའི་འོ་ལགས་སོ་ངན་འགྲོའི་སྐྱེ་བ་ལ་སོ་སོར་བརྟགས་མིན་གྱི་འགོག་པ་ཐོབ་པ་ཡིན་པར་ཐལ། འོ་ན་དེ་འདྲ་བའི་སོ་སོར་བརྟགས་མིན་འོ་ལགས་སོ་འགོག་པ་ཐོབ་པའི་ངན་འགྲོའི་སྐྱེ་བ་དེ་སྦྱོར་ལམ་བཟོད་པ་དང་གང་ཟག་ཁོ་རང་དང་རྒྱུད་གཅིག་པའི་གང་ཟག་རྒྱུད་ཀྱི་འོ་ལགས་སོ་ངན་སོང་གི་སྐྱེ་བ་བཞག་དགོས་པ་ཡིན་པའི་ཕྱིར། དེ་ངན་སོང་གི་སྐྱེ་བ་རེད་བ་ངན་སོང་གི་ཕུང་པོ་རེད་བ་དག་གང་དང་ཡང།

འདི་རེད། མ་འོངས་མི་སྐྱེ་བའི་ཆོས་ཅན་ག་རེ་ན་ཁོ་རང་རེད་ད། མ་འོངས་མི་སྐྱེ་བའི་ད་དཀར་པོ་གཉིས་གང་བོ་གཉིས་ཡིན་ཟེར་བ་ན་མེད་ན། མ་འོངས་མི་སྐྱེ་བའི་ད་ཁོ་རང་གི་ངན་འགྲོའི་ཕུང་པོ་ནི་ངན་འགྲོའི་ཕུང་པོ་ཡིན་ཟེར་གོ། དེ་ཡིན་ཟེར་གི་རེད། དེ་ཁོ་རང་མ་འོངས་མི་སྐྱེ་བའི་འདུས་བྱས་འདུས་བྱས་ཅན་སའི་ཁུ་ཀོང་པོ་ཞིག་ཏུ་བ་ད་ན་བ། འདི་རེད། ད་མ་འོངས་མི་སྐྱེ་བའི་སྔོ་འཛིན་མིག་ཤེས་སྔོ་འཛིན་མིག་ཤེས། མ་འོངས་མི་སྐྱེ་བའི་འོ་ལ་འོ་ལགས་སོ་ངན་འགྲོའི་ཕུང་པོ་ངན་འགྲོའི་ཕུང་པོ་ཡིན་པར་ཐལ། འོ་ན་མ་འོངས་མི་སྐྱེ་བའི་ངན་འགྲོའི་སྐྱེ་བ་དེ་ངན་འགྲོའི་སྐྱེ་བ་ཡིན་པར་ཐལ། འོ་ན་དེ་ནི་སྦྱོར་ལམ་བཟོད་པའི་དུས་ལ་འོ་ལགས་སོ་ངན་འགྲོའི་སྐྱེ་བ་ཡོད་པར་ཐལ། ངན་འགྲོའི་སྐྱེ་བ་ཡོད་པར་ཐལ་མ་འོངས་མི་སྐྱེ་བའི་ངན་འགྲོའི་སྐྱེ་བ་ཡོད་པའི་ཕྱིར།

འདོད་ཟེར་བ་མ་ཡིན་པར་ཐལ་དང་པོ་ག་རེ་ཟེར་ན་སོ་སོར་བརྟགས་མིན་གྱི་འགོག་པ་ཐོབ་པ་ཡིན་པའི་ཕྱིར་ཟེར། ཡིན་པར་ཐལ་སྒོམ་སྤང་ཉོན་མོངས་ཆེན་པོའི་ཆེན་པོ་དེ་དང་པོ་ག་རེ་ཟེར་ན་འོ་ལགས་སོ་སོ་སོར་བརྟགས་མིན་གྱི་འགོག་པ་འོ་དེ་ནས་བརྟགས་འགོག་ཐོབ་པ་ཡིན་པའི་ཕྱིར། ཡིན་པར་ཐལ་དང་པོ་ག་རེ་ཟེར་ན་འོ་ལགས་སོ། རྐུན་མ་སྒོར་ཕྱུང་བ་ལྟ་བུའི་སྤངས་པ་དང་ཕྱིས་སུ་ག་རེ་ཟེར་ན་རྐུན་མ་སྒོར་ཕྱུང་ནས་སྒོ་བཅད་པ་ལྟ་བུའི་སྤངས་ཚུལ་དེའི་སྒོ་ནས་སྤངས་པ་ཡིན་པའི་ཕྱིར་ཟེར།

ད་སྲིད་ཉོན་ཆུང་ངུའི་ཆུང་ངུ་སུ་གཏོང་བ་ན་ང་ཚོ་ཉོན་མོངས་མཐར་ཐུག་དེ་རེད་པ། སྲིད་ཉོན་སྲིད་ཉོན་ཆུང་ངུའི་ཆུང་ངུ་སྤངས་པ་དེའི་ཚེ་ན་ཡང་དེ་ལ་དམིགས་ནས་སོ་སོར་བརྟགས་འགོག་དང་བརྟགས་མིན་གྱི་འགོག་པ་ཅིག་ཅར་དུ་ཐོབ་པ་ཡིན་པར་ཐལ། འོ་ན་སྲིད་ཉོན་ཆུང་ངུ་སྤངས་མ་ཐག་པ་དེ་ཡི་དགྲ་བཅོམ་པ་དེ་ཆོས་ཅན་ཁྱོད་ཀྱིས་འོ་སྲིད་ཉོན་ཆུང་ངུ་དེ་ལ་འོ་སོ་སོར་བརྟགས་འགོག་དང་བརྟགས་མིན་གཉིས་ཀ་ཅིག་ཅར་དུ་ཐོབ་པ་ཡིན་པར་ཐལ། དེ་ལ་དམིགས་ནས་སོ་སོར་བརྟགས་མིན་གྱི་འགོག་པ་ཐོབ་པ་ཡིན་པར་ཐལ། འོ་ན་དེ་ནི་སྲིད་ཉོན་ཆུང་ངུ་དེ་ལ་འོ་ལགས་སོ་སླར་མི་སྐྱེ་བའི་ཆོས་ཅན་ཚུལ་གྱིས་སྤངས་པ་ཡིན་པར་ཐལ།

རྟགས་འགོག་དང་རྟགས་དམིགས་སྤང་ཚུལ་ཡོད་པ། རྟགས་འགོག་སྤང་ཚུལ་དེ་ག་རེ་རེད་སླར་མི་སྐྱེ་བའི་ཆོས་ཅན་སྤང་ཚུལ་དེ། བརྟགས་མིན་གྱི་སྤང་ཚུལ་དེ་ག་རེ་རེད་སླར་མི་སྐྱེ་བ་མ་ཡིན་པ། ད་རྐུན་མ་སྒོར་ཕྱུང་བ་ཙམ་མ་གཏོགས་སྒོ་བཅད་ཡོད་པ་མ་རེད་སྐད་ཆ་དེ་རེད་པ། བརྟགས་མིན་བརྟགས་འགོག་སྤང་ཚུལ་དེ་སླར་མི་སྐྱེ་བའི་ཆོས་ཅན་སྤང་ཚུལ་རེད་པ་ད་དེ་ཆེན་པོ་རེད་པ། ཆེན་པོའི་ཆུང་བ་སྤངས་པ་དེའི་ཚེ་བརྟགས་འགོག་དང་བརྟགས་མིན་ཅིག་ཅར་ཐོབ་པ་ཡིན་པར་ཐལ་དེ་ནས་འབྲིང། ཡང་དེ་ནས་ཆུང་ངུ་མཐར་ཐུག་ན་ག་རེ་རེད་སྲིད་ཉོན་ཆུང་ངུའི་ཆུང་ངུ་སྤངས་པ་དེའི་ཚེ་ན་དེ་ནས་དགྲ་བཅོམ་པ་དེ་དེ་ལ་དམིགས་ནས་འོ་བརྟགས་འགོག་དང་བརྟགས་མིན་གཉིས་དུས་མཉམ་དུ་ཐོབ་པ་ཡིན་པར་ཐལ།